ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་གསུམ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་འཛོམས་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ལགས་དང་འབྲུམ་ལྷམ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། དགེ་འདུན་རིན་ཆེན་ཚུལ་ཁྲིམས་ལགས་བཙོན་འཇུག་དུས་ཡུན་ཚང་ནས་གློད་གྲོལ་བྱུང་ཡོད་ན་ཡང་མུ་མཐུད་རྒྱ་ནག་གི་ལྟ་རྟོག་འོག་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་དགུ་ཉིན་དབྱིན་ཡུལ་གྱི་རྒྱལ་ས་ལོན་ཌོན་དུ་འཚོགས་པའི་བོད་ཀྱི་བླ་སྤྲུལ་ཡང་སྲིད་ངོས་འཛིན་དང།

རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་ནས་རྒྱ་ནག་ལ་ཁྱོན་བསམ་འཆར་བཞི་བརྒྱ་ཉི་ཤུ་རྩ་བརྒྱད་ཕུལ་བའི་ནང་བོད་དང་འབྲེལ་བའི་གནད་དོན་ཐད་བསམ་འཆར་ག་ཚོད་ཡོད་པ་དང་དེའི་མ་འོངས་ནུས་པ་གང་འདྲ་ཡོད་སྲིད་པའི་སྐོར་སོགས་འབུམ་རམས་པ་རྒྱལ་ལོ་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་གསན་གནང་གི་རེད།

རྒྱ་ནག་ཁྲེང་ཏུ་མེན་ཡང་བཙོན་ཁང་ནས་བཙོན་འཇུག་དུས་ཡུན་ཚང་ནས་གློད་གྲོལ་བཏང་ཡོད་པ་དང་ད་ལྟའི་ཆར་ཁོང་ཁ་ཤུལ་སྡེ་བའི་རང་ཁྱིམ་དུ་འབྱོར་ཡོད་པ་ལས་འཕྲོད་བསྟེན་གནས་བབ་དང་ཞིབ་ཕྲའི་གནས་ཚུལ་བཤད་ན་སྟབས་བདེ་མེད་སྐོར་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། ཕྱི་ཚེས་གཅིག་ཉིན་གྱི་བོད་ནང་གི་ཆུ་ཚོད་ལྔ་པ་ཙམ་ལ་རིན་ཆེན་ཚུལ་ཁྲིམས་ལགས་རང་ཁྱིམ་དུ་འབྱོར་ཡོད་པ་དང་ད་ལྟའི་ཆར་མུ་མཐུད་ལྟ་རྟོག་འོག་ཡོད་པས་གནས་ཚུལ་ཞིབ་ཕྲ་བཤད་ཐབས་མེད་སྐོར་འགྲེལ་བརྗོད་གནང་བྱུང། དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལགས་རྒྱ་ནག་ཉེན་རྟོག་པས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་མདོ་སྨད་རྔ་བ་དཀར་རྡོ་ས་ཚིགས་ནས་འཛིན་བཟུང་བཙན་ཁྲིད་ཀྱིས་ལོ་ངོ་གཅིག་ལྷག་རིང་ཆབ་སྲིད་སློབ་གསོ་སྤྲོད་དགོས་སྐོར་བརྗོད་ནས་བཀག་ཉར་འོག་བཞག་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་གསུམ་པའི་ནང་ཁྲིམས་ཀྱི་འགྲོ་རིམ་དང་ནང་མི་གཉེན་ཉེ་སོགས་ལ་བརྡ་ལན་གང་ཡང་མེད་པར་ཁོང་ལ་རྒྱལ་ཁབ་ཁ་བྲལ་དང་སྤྱི་ཚོགས་ཟིང་འཁྲུག་གི་ཉེས་མིང་འོག་ཁྲིམས་ཐག་བཅད་ཡོད་པ་རེད། རྒྱ་ནག་གཞུང་གིས་དགེ་འདུན་པ་རིན་ཆེན་ཚུལ་ཁྲིམས་ལ་འཛིན་བཟུང་བྱེད་དོན་གཙོ་བོ་ཁོང་ནས་དེ་སྔ་བོད་ཀྱི་སྐད་ཡིག་ཐོབ་ཐང་སྐོར་གྱི་ཡིག་ཆ་འགྲེམས་སྤེལ་དང་པཎ་ཆེན་རིན་པོ་ཆེ་མཆོག་གི་སྐོར་གཏམ་བཤད་སྤེལ་བས་རྒྱ་ནག་གཞུང་གིས་ཐེངས་གསུམ་ཙམ་ལ་ཉེན་བརྡ་བཏང་ཡོད་པ་འབྲེལ་ཡོད་ནས་བརྗོད་ཡོད་པ་རེད་ལ་ཁོང་གིས་དེ་སྔ་འཛིན་བཟུང་མ་བྱས་གོང་རྩོམ་ཡིག་ཁག་ཅིག་བྲིས་པའི་ནང་པཎ་ཆེན་སྐུ་ཕྲེང་བཅུ་པ་མཆོག་གི་སྐུ་པར་མཉམ་དུ་ངས་ཁྱོད་ལ་དྲན་དང་མྱ་ངན་ཞུ་དོན།

རྒྱ་ནག་གཞུང་གི་བྱ་སྤྱོད་དེར་སྐྱོན་བརྗོད་བྱས་ཡོད་ལུགས་གསལ་སྟོན་བྱས་ཡོད་པར་བརྟེན། ཨེ་ཤེ་ཡ་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁྱབ་ཁོངས་ཀྱི་རྒྱ་ནག་སྡེ་ཚན་གྱི་བར་བརྒལ་འགན་འཛིན་ལྕམ་མཱ་ཡཱ་ཝང་ལགས་སུ་གོང་གི་གནས་ཚུལ་དེའི་ཐད་ཁ་པར་བརྒྱུད་བཀའ་འདྲི་ཞུས་པར་ཁོ་མོས་གསུངས་ན། རྒྱ་ནག་གཞུང་གིས་ཆོས་ལུགས་སྐོར་གྱི་སྒྲིག་སྲོལ་ཁག་ལ་བསྐྱར་བཅོས་བྱས་ནས་ཤར་ཏུར་ཀི་སི་ཐན་ནང་ཆོས་ལུགས་དང་འབྲེལ་བའི་བྱེད་སྒོ་གང་ཅིའི་ཐད་དམ་དྲག་དང་སྟངས་འཛིན་བྱེད་རྒྱུ་དམིགས་ཡུལ་དུ་བཟུང་སྟེ་ཆོས་ལུགས་དང་འབྲེལ་བའི་སྒྲིག་སྲོལ་བསྐྱར་བཅོས་ཀྱི་སྲིད་ཇུས་དེ་བཞིན་དངོས་སུ་ལག་ལེན་གྱི་ཐོག་ཏུ་བབས་ཡོད་ཅེས་དང། སྒྲིག་སྲོལ་བསྐྱར་བཅོས་དེ་དངོས་སུ་ལག་བསྟར་བྱེད་ཀྱི་ཡོད་པ་དེས་ཨིསི་ལམ་གྱི་ཆོས་ལུགས་རྗེས་འབྲངས་པ་དང་དད་མོས་བྱེད་མཁན་ཡུ་གུར་བ་མི་གྲངས་འབོར་ཆེན་ཞིག་ཡོད་པ་དེ་ཚོར་དམིགས་ནས་ཤར་ཏུར་ཀི་སི་ཐན་གྱིས་གལ་ཆེར་བརྩི་བའི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་དགོས་པའི་བསམ་ཚུལ་ཤུགས་ཆེར་མངོན་ཡོད་ཅེས་དང་དེ་བཞིན། ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་རྒྱུའི་དམིགས་འབེན་དང་ཁ་ཕྱོགས་གཙོ་བོ་དེ་ཡང་ཆོས་ལ་དད་མོས་བྱེད་སའི་ལྷ་ཁང་དང་ཡང་ན་ཆོས་ལུགས་དང་འབྲེལ་བའི་འདུ་འཛོམས་གང་རུང་ལ་དམར་ཤོག་ཚོགས་པའི་ལྟ་གྲུབ་ཤུགས་ཆེར་དར་སྤེལ་གཏོང་རྒྱུ་དེ་ཡིན་ཞེས་ཁོ་མོས་གསུངས་བྱུང། གང་དང་ཆོས་ལུགས་དང་འབྲེལ་བའི་བྱེད་སྒོ་གང་ཅི་ཞིག་ཚུགས་ཀྱང་དང་ཐོག་གོང་རིམ་གྱི་ཆོག་མཆན་ཐོབ་དགོས་པ་དང་དེ་འདྲའི་གནས་སྟངས་འོག་ཆོས་ལུགས་ཀྱི་བྱེད་སྒོ་སྤེལ་སར་དམར་ཤོག་གི་ལྟ་བ་རྒྱུན་འཁྱོངས་དང་དར་སྤེལ་བྱེད་དགོས་པ་བཅས་མདོར་ན་ཡུ་གུར་བས་དད་མོས་བྱེད་པའི་ཨིསི་ལམ་གྱི་ཆོས་ལུགས་དེ་བཞིན་རྒྱ་ནག་ཏུ་བསྒྱུར་རྒྱུ་ནི་གཙོ་འཛིན་ཞི་ཅིན་ཕིང་གིས་བཅངས་པའི་དམིགས་ཡུལ་དེ་ཡིན་པ་འགྲེལ་བརྗོད་གནང་གི་འདུག། ཁོ་མོས་ད་དུང་ཆོས་ལུགས་དང་འབྲེལ་བའི་སྒྲིག་གཞི་བསྐྱར་བཅོས་དེ་དག་གི་ནང། ཤིན་ཅང་ནང་འགྲོ་བཞིན་པའི་སྡུག་སྦྱོང་མནར་གཅོད་དང་བཙོན་ར་བཀག་སྐྱིལ་ལ་སོགས་རྒྱ་ནག་གི་དྲག་གནོན་སྲིད་ཇུས་རིགས་མངོན་པར་མཚོན་གྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་མིའི་སྒྲིག་འཛུགས་ཀྱི་ཁྱིམ་དུད་ཞིབ་བཤེར་གནང་གཏན་འཁེལ་བ་བོད་མིའི་སྒྲིག་འཛུགས་ཀྱི་སྤྱི་ཚོགས་ཞབས་ཞུའི་ལས་ཁུངས་ཁག་བཞི་ནས་གསལ་བསྒྲགས་གནང་འདུག། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དང་ནང་སྲིད་འཕྲོད་བསྟེན་དང་ཤེས་རིག་ལས་ཁུངས་བཅས་ཀྱི་སྤྱི་ཚོགས་ཞབས་ཞུའི་ལས་ཁུངས་ཁག་གི་ངོས་ནས་སྤྱི་ཟླ་གཉིས་པའི་ཚེས་གཉིས་ཉིན་བཞུགས་སྒར་དུ་གསར་འགོད་གསལ་བསྒྲགས་ཤིག་སྤེལ་གནང་སྟེ། རིང་མིན་སྤྱི་ཟླ་གཉིས་པའི་ཚེས་བཅུ་བདུན་ནས་བཟུང་རྒྱ་གར་དང་བལ་ཡུལ་ནང་གི་བོད་མི་བཙན་བྱོལ་བའི་ཁྱིམ་ཚང་ཐོ་འགོད་ཞིབ་བཤེར་གནང་རྒྱུ་ཡིན་པ་དང། ཞིབ་བཤེར་དེ་ནི་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་བཞི་མཉམ་རུབ་ཀྱིས་འདས་པའི་ལོ་དྲུག་ཅུའི་ནང་ཞིབ་བཤེར་གནང་བ་ཐོག་མ་དེ་ཡིན་ཞིང། དེའི་ནང་རྒྱ་གར་དང་བལ་ཡུལ་ནང་གི་བོད་མི་ཚང་མ་འཛུལ་ཞུགས་གནང་རྒྱུའི་འབོད་སྐུལ་དང་འབྲེལ་ལས་གཞི་དེ་ནི་ལོ་དེ་ཙམ་མ་ཡིན་པར་འབྱུང་འགྱུར་གྱི་ལོ་བཅུ་ལ་བསམ་བློ་བཏང་སྟེ་འཆར་གཞི་སྒྲིག་གི་ཡོད་པ་སོགས་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་འདུག་ཁྱིམ་དུད་གྲངས་བཤེར་དེ་ནི་སྤྱི་ཟླ་གཉིས་པའི་ཚེས་བཅུ་བདུན་དང་བཅོ་བརྒྱད་ནས་གྲངས་བཤེར་པ་ཚོར་ཟབ་སྦྱོང་འགོ་འཛུགས་དང་བསྟུན་གཞིས་ཆགས་སོ་སོའི་ནང་ཁྱིམ་དུད་གྲངས་བཤེར་པ་རྣམས་ཆེད་ཕེབས་ཀྱིས་སྤྱི་ཟླ་གསུམ་པའི་ཟླ་མཇུག་བར་ཞིབ་བཤེར་ལས་དོན་སྤེལ་རྒྱུ་དང། མཇུག་ཏུ་དྲ་ལམ་བརྒྱུད་ནས་དབྱེ་ཞིབ་དང་སློབ་སྟོན་གནང་བའི་ཁར། ཕྱོགས་བསྡོམས་ཀྱི་ལྟེ་བའི་གྲངས་ཐོ་བསྡུ་རུབ་ཀྱིས་དྲ་ངོས་སུ་སྤེལ་རྒྱུ་ཡིན་པའི་སྐོར་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་འདུག་འཛམ་གླིང་སྤྱིར་ཁྱིམ་དུད་གྲངས་བཤེར་གནང་རྒྱུ་དེ་དེང་སང་གལ་ཆེན་དུ་བརྩི་བཞིན་པ་མ་ཟད། ལྷག་པར་དུ་བཙན་བྱོལ་བོད་མི་ཕལ་མོ་ཆེ་གནས་ཡུལ་རྒྱ་གར་ནང་མངའ་སྡེ་རེ་རེ་བཞིན་ཁྱིམ་དུད་གྲངས་བཤེར་དོ་ནན་གྱིས་གནང་ལམ་ཡོད་པ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་ལྔ་པའི་ནང་བོད་མིའི་སྒྲིག་འཛུགས་ཀྱི་སྤྱི་ཚོགས་ཞབས་ཞུའི་ལྷན་ཁང་ཁག་བཞིའི་དྲུང་ཆེ་རྣམ་པས་ཚོགས་འདུའི་ཐོག་གོ་བསྡུར་གནང་སྟེ། ཁྱིམ་དུད་གྲངས་བཤེར་བྱས་ན་གནས་སྟངས་གསལ་པོ་ཧ་གོ་ཐུབ་པ་དང་སྤྱི་ཚོགས་ཞབས་ཞུའི་ལས་དོན་ཁག་ཚད་ལྡན་ཚགས་ཚུད་ཡོང་བ་ནི་འདས་པའི་སྤྱི་ལོ་ཉིས་སྟོང་བཅུ་བདུན་ནས་ཉི་ཤུ་རྩ་གཉིས་བར་འཕྲོད་བསྟེན་ལས་ཁུངས་ནས་ཁྱིམ་དུད་ཞིབ་བཤེར་ཐེངས་གཉིས་གནང་སྟེ་འཕྲོད་བསྟེན་གྱི་འཆར་གཞི་བཏིང་བ་རྣམས་ཚགས་ཚུད་དང་དོན་ལྡན། གྲངས་ཚད་ཏག་ཏག་འགྲིག་པ་སོགས་བྱུང་བར་མིག་དཔེ་བལྟས་ཏེ། ལྷན་ཁང་ཁག་བཞི་ནས་ཁྱིམ་དུད་བསྡུ་རུབ་ཀྱི་ཆེད་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་འགྲོ་གྲོན་འཚོལ་ཐབས་དང་ཆེད་ལས་པ་བཙལ་འཚོལ་སོགས་འགོ་འཛུགས་གནང་ཡོད་པ་རེད། ཨ་རི་ཕྷ་ལོ་རི་དཱའི་མངའ་སྡེའི་ནང་རྒྱ་ནག་མི་སེར་ཚོས་ཁང་པ་དང་ས་ཞིང་བདག་དབང་བྱས་མི་ཆོག་པའི་ཁྲིམས་གཞི་དེ་ཟླ་བ་གཉིས་པའི་ཚེས་གཅིག་རེས་གཟའ་ཕུར་བུའི་ཉིན་ཨ་རིའི་ཞུ་གཏུག་ཁྲིམས་ཁང་ཞིག་གིས་བཀག་འགོག་བྱས་འདུག། ཨེ་ཤེ་ཡའི་ཨ་རི་བ་ཚོའི་ཁྲིམས་ཐོག་ནག་ཉེས་དག་འབུད་རོགས་རམ་དང་ཤེས་ཡོན་ཐེབས་རྩ་ཁང་གི་ཁྲིམས་དོན་ངེས་སྟོན་པ Bethany Li ཡིས Florida མངའ་སྡེ་ཡིས་རྒྱ་ནག་མི་སེར་ལ་དམིགས་ནས་བཟོས་པའི་ཁྲིམས་གཞི་འདིའི་རིགས་ནི་ཨ་མི་རི་ཀའི་རྩ་ཁྲིམས་ལ་འགལ་འཛོལ་བྱས་པ་ཞིག་ཡིན་པའི་སྐྱོན་བརྗོད་དང་འབྲེལ་དེ་ནི་ཨེ་ཤེ་ཡའི་མི་སེར་ལ་ཐོབ་ཐང་མ་སྤྲད་པ་དང་ཨ་རིའི་རྒྱལ་ཁོངས་མིན་པའི་མི་རིགས་ལ་དབྱེ་འབྱེད་ཀྱི་ཁྲིམས་དེ་འདྲ་གཏན་འབེབས་བྱེད་རྩིས་བྱེད་མཁན་ཨ་རིའི་མངའ་སྡེ་གཞན་ཁག་ལ་ཉེན་བརྡ་ཡིན་པར་འགྲེལ་བརྗོད་བྱས་འདུག། ཨ་རིའི་མངའ་སྡེ Texas Louisiana དང Alabama ཚུད་པའི་ཨ་རིའི་སྤྱི་མཐུན་ཚོགས་པའི་འགོ་ཁྲིད་ཡོད་པའི་མངའ་སྡེ་ཁག་འགའ་ཤས་ཀྱི་ཁྲིམས་བཟོ་བ་ཚོས་རྒྱ་ནག་གི་མི་སེར་རྣམས་ལ་ས་ཁང་བདག་དབང་མི་ཆོག་པའི་དེ་མཚུངས་ཀྱི་བཀག་སྡོམ་བྱེད་རྒྱུའི་བསམ་བློ་གཏོང་གི་ཡོད་པ་བཞིན་གོང་ཞུས་ཁྲིམས་གཞི་འདིའི་འོག་རྒྱ་ནག་གི་མི་སེར་དང། ཨ་རིའི་མི་སེར་མིན་མཁན་དེ་བཞིན་ཨ་རི་ནང་གཏན་སྡོད་བྱེད་ཆོག་པའི་ལག་ཁྱེར་ལྗང་ཁུ་འཁྱེར་མཁན་ཚོར་མངའ་སྡེའི་ནང་ས་ཁང་ཉོ་མི་ཆོག་པར་བཟོས་ཡོད་པ་དང། ཁྱུ་པ། Venezuela། Syria། Iran། Russia། དང་བྱང་ཀོ་རི་ཡ་བཅས་ཀྱི་མི་སེར་ཕལ་ཆེ་བར་ཨ་རིའི་དམག་དོན་གྱི་འཛུགས་སྐྲུན་དང་རྨང་གཞིའི་འཛུགས་སྐྲུན་གློག་ཁང་དང་གནམ་ཐང་ལྟ་བུའི་ཉེ་འགྲམ་དུ་ས་ཁང་བདག་དབང་བྱེད་མི་ཆོག་པ་བཟོས་ཡོད་པ་རེད།

ཡིན་ན་ཡང་ཧོང་ཀོང་དེ་བཞིན་དམིགས་བསལ་གྱི་གནས་བབ་གསལ་འདོན་ཡོང་ཆེད་རྩེད་འགྲན་མཐུན་ཚོགས་ཀྱིས་གཞུང་འབྲེལ་གྱི་ཐོ་གཞུང་ནང་ཧོང་ཀོང་གི་མིང་གི་མདུན་དུ་རྒྱ་ནག་ཅེས་པ་འཇོག་གི་ཡོད་ཅིང། ཧོང་ཀོང་རྐང་རྩེད་སྤོ་ལོའི་མཐུན་ཚོགས་ཀྱིས་གཟའ་ཕུར་བུ་ཕྱི་ཚེས་གཅིག་ཉིན་གསལ་བསྒྲགས་སྤེལ་ཡོད་པའི་ནང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཨེ་ཤི་ཡའི་རྐང་རྩེད་སྤོ་ལོའི་རྩེད་འགྲན་མཐུན་ཚོགས་ཀྱིས་གཟུགས་མཐོང་བརྙན་འཕྲིན་གྱི་རྩེད་མོའི་རྣམ་པ་བརྒྱུད་ནས

ཧོང་ཀོང་གི་རྩེད་འགྲན་པ་ཚོ་རྒྱལ་སྤྱིའི་རྩེད་འགྲན་ཁག་ནང་རང་དབང་གིས་ཞུགས་རྒྱུ་དེ་ནི་ཧོང་ཀོང་གི་སྤོབས་པ་ཡིན་པར་མི་མང་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་དང། ཡིན་ན་ཡང་པེ་ཅིན་གཞུང་གིས་རྒྱབ་གཉེར་བྱེད་པའི་ཧོང་ཀོང་གཞུང་གིས་ཧོང་ཀོང་གི་རྩེད་འགྲན་པ་རང་དབང་ཐོག་ནས་རྒྱལ་སྤྱིའི་རྩེད་འགྲན་ཁག་ནང་ལ་ཞུགས་རྒྱུར་མི་འདོད་པའི་རྣམ་འགྱུར་སྟོན་གྱི་ཡོད་པའི་ཁར། ལྷག་པར་དུ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་ལ་གཞི་རྒྱ་ཆེ་བའི་དམངས་གཙོའི་ངོ་རྒོལ་ལས་འགུལ་བྱུང་བའི་རྗེས་ཧོང་ཀོང་གི་རྩེད་འགྲན་པ་ཚོ་རྒྱ་ནག་དང་བསྟུན་མི་དགོས་པར་རང་དབང་གིས་རྩེད་འགྲན་ཁག་ནང་ཞུགས་ཐབས་བྲལ་ཡོད་པ་རེད།

རྒྱ་ནག་ནང་ས་ཁང་བདག་དབང་གི་བུ་ལོན་གྱི་དཀའ་ངལ་ཐོག་ས་ཁམས་ཆབ་སྲིད་ཀྱི་དཀའ་ངལ་སྣོན་མས་འཛམ་གླིང་གི་དཔལ་འབྱོར་ཆེ་ཤོས་ཨང་གཉིས་པ་རྒྱ་ནག་དེ་བཞིན་ན་ནིང་ནས་བཟུང་ལོ་ངོ་འགའ་ཤས་ཀྱི་རིང་ལ་འཕེལ་རྒྱས་དལ་ཤོས་སུ་གྱུར་ཡོད་པ་རེད། རྒྱ་ནག་གི་ཁང་ཚོང་ཁེ་གཉེར་ལས་ཁང Evergrande ཡིས་དངུལ་བུན་ཨ་རི་ཌོ་ལར་ཐེར་འབུམ་སུམ་བརྒྱ་ལྷག་སྤྲོད་འཇལ་མ་ཐུབ་པའི་དཀའ་ངལ་འཕྲད་ནས་འཛམ་གླིང་ཡོངས་ཀྱི་བུ་ལོན་ཆེས་མང་བའི་ཚོང་ལས་ཁེ་གཉེར་ཞིག་ཏུ་གྱུར་པའི་རྗེས་ཁང་པ་ཉོ་ཚོང་གི་ཚོང་ལས་ལ་ཉམས་རྒུད་ཤུགས་ཆེ་ཐེབས་ཡོད་པ་རེད། གཟའ་འཁོར་འདིར་ཧོང་ཀོང་གི་ཁྲིམས་ཁང་གིས Evergrande ཡི་ཕྱི་རྒྱལ་གྱི་རྒྱུ་དངོས་རྣམས་བུ་ལོན་གཙང་དག་བཟོ་རྒྱུའི་བཀའ་བཏང་ཡོད་པ་རེད། ནུབ་ཕྱོགས་རྒྱལ་ཁབ་ཁག་དང་ཛ་དྲག་གི་གནས་སྟངས་མངོན་གསལ་དོད་པོ་ཡོད་པ་དང་འཛམ་གླིང་ཡོངས་ཀྱི་དགོས་མཁོ་ཉམས་རྒུད་དུ་སོང་བ་བཅས་ལ་བརྟེན་ནས་རྒྱ་ནག་གི་ཕྱིར་ཚོང་ལ་གནོད་སྐྱོན་ཤུགས་ཆེ་ཕོག་སྟེ་ལོ་ངོ་བདུན་གྱི་ནང་དུ་ཉམས་རྒུད་ཐོག་མ་དེ་བྱུང་ཡོད་པ་རེད། དེ་བཞིན་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་དཔལ་འབྱོར་འཕེལ་རྒྱས་ཀྱི་དམིགས་ཚད་དེ་ཕྱི་ཟླ་གསུམ་པའི་ནང་གསལ་བསྒྲགས་བྱ་རྒྱུ་ཡིན་འདུག། རྒྱ་ནག་གི་ཕྱེད་གཞུང་འབྲེལ་གྱི་ཕྱི་ཕྱོགས་མཛའ་འབྲེལ་ཚོགས་པ་ཟེར་བའི་འགན་འཛིན་ནས་ཨ་རི་དང་འབྲེལ་ལམ་སྲ་བརྟན་གཏོང་ཐབས་འབད་བརྩོན་བྱེད་ཀྱི་ཡོད་པའི་སྐོར་ལྷོ་རྒྱ་ནག་སྔ་དྲོའི་ཕོ་ཉ་ཅེས་པའི་ཚགས་ཤོག་གིས་གནས་ཚུལ་སྤེལ་འདུག། རྒྱ་ནག་མི་དམངས་ཕྱི་ཕྱོགས་མཛའ་འབྲེལ་མཐུན་ཚོགས་ཀྱི་ཚོགས་གཙོ་ཡཱང་ཝེན་མིང་གིས་སྣེ་ཁྲིད་པའི་ལྟ་སྐོར་ཚོགས་ཆུང་ཞིག་གཟའ་སྤེན་པའི་སྤྱི་ཚེས་གསུམ་ནས་བཟུང་ཨ་རིའི་ནང་དུས་ཡུན་ཉིན་གྲངས་བཅུ་གཉིས་རིང་འཚམས་འདྲི་དང་ལྟ་སྐོར་དུ་སླེབས་ཀྱི་ཡོད་པ་དང། དེ་ཡང་གཞུང་འབྲེལ་མིན་པའི་རྣམ་པའི་ཐོག་ནས་ཨ་རི་དང་རྒྱ་ནག་མི་དམངས་དབར་གྱི་འབྲེལ་ལམ་སྲ་བརྟན་ཟེར་བ་དང་མཛའ་གྲོགས་ཀྱི་གྲོང་ཁྱེར་བར་ལ་མཉམ་ལས་བྱ་ཐབས་ཡོང་རྒྱུའི་ཆེད་ཡིན་པ་རེད།

ལོ་རྒྱུས་ཐོག་ནས་འབྲེལ་བ་ཆེན་པོ་ཡོད་པའི་རྒྱ་གར་དང་དབྱིན་ཇི་གཉིས་ཀྱིས་སྣེ་ཁྲིད་པའི་དམངས་གཙོའི་རྒྱལ་ཁབ་རྣམས་མཉམ་རུབ་ཀྱིས་བོད་མིའི་རང་ཐག་རང་གཅོད་ཀྱི་ཐོབ་ཐང་དང་དབུ་མའི་ལམ་གྱི་སྲིད་བྱུས་ལ་རྒྱལ་སྤྱིའི་ཐོག་སྔར་ལས་རྒྱབ་སྐྱོར་ཤུགས་ཆེ་རུ་གཏོང་རྒྱུ་གལ་ཆེན་པོ་ཡིན་པའི་འབོད་སྐུལ་གནང་བའི་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། GATPM ཞེས་པའི་བོད་གཙོས་པའི་མནར་གཅོད་མྱོང་མཁན་གྲངས་ཉུང་མི་རིགས་ཆེད་དུ་དམིགས་པའི་རྒྱལ་སྤྱིའི་མནའ་འབྲེལ་ཚོགས་པ་དེའི་ཚོགས་གཙོ་དང་བོད་དོན་ལས་འགུལ་བ་ཚེ་རིང་པ་སངས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ཨ་ནེ་ང་ཚོས་ད་ལྟ་འདས་ལ་ཨིན་ཡུལ་ལ་ཡར་རྒྱུད་སྟོད་སྐུ་གཞོགས་དྲུག་ཕེབས་ཡོད་དུས་ཙམ་ལ་ཁོ་རང་ཚོ་ཕེབས་པའི་གོ་སྐབས་དེ་ཟིན་པའི་ཐོག་ནས་བོད་པའི་ཆོས་དང་རིག་གཞུང་ཐོག་ནས་ཡར་སྙོབ་ཐབས་བྱས་གཅིག་དང་ད་ལྟའི་གནས་སྟངས་འདི་ལ་བོད་དེ་ཨ་ནེ་རྒྱ་ནག་གིས་བཙན་འཛུལ་བྱས་ནས་ལོ་བདུན་ཅུ་ལྷག་ཙམ་འགྲོ་གི་ཡོད་རེད་ད་སོ་སོ་རང་ཉིད་འདྲ་བོ་ཞིག་ཡིན་པ་ཡིན་ན་བོད་པའི་རྩ་དོན། སེལ་ཐབས་ཀྱི་ཆེད་དུ་ལ་ག་རེ་བྱེད་དགོས་སུ་འདུག་ཟེར་ནས་བསམ་བློ་མང་པོ་བཏང་དེ་འདྲ་ཞིག་ཡིན་སོང་ཙང། ཚོགས་པ་དེ་གནད་འགག་ཆེན་པོ་ཞིག་ཆགས་བསྡད་ཀྱི་འདུག་འདི་ག་རེ་རེད་ཟེར་ན་གཅིག་སྟོང་དགུ་བརྒྱ་གཅིག་ལོ་ལ་ཡ། ད་ལྟ Young Husband ཟེར་གྱིན་འདུག་ད་ང་ཚོ་བོད་ལ་བཙན་འཛུལ་བྱེད་ཀྱིན་འདུག་ཁོ་ལ Young Husband Expedition ལབ་གི་ཡོད་རེད། རྒྱ་གར་དེ་ཨིན་ཇིས་བཙན་འཛུལ་བྱེད་པའི་སྐབས་ལ་ད་གང་ལྟར་བོད་ལ་གཅིག་སྟོང་དགུ་བརྒྱ་གསུམ་དང་བཞི་ནས་ལོ་གཅིག་མན་ཙམ་ལ Young Husband གྱིས་འགོ་ཁྲིད་པའི་ཐོག་ནས། རྒྱ་གར་ཨིན་ཇིའི་དམག་མིས་བོད་ལ་ཕར་ཁྲིད་བྱས་དམག་ཆུང་ཆུང་ཅིག་དང་ཐུང་ཐུང་ཅིག་བརྒྱབ་རྗེས་གང་ལྟར་བོད་དེ་ད་ནུབ་ཕྱོགས་རྒྱལ་ཁབ་ཀྱི་བཙན་འཛུལ་བྱེད་པ་དང་པོ་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཙམ་ལ་ཡ་ད་རྒྱལ་རབས་ལོ་རྒྱུས་ཐོག་ནས་རྒྱ་གར་རེད་ཨིན་ཇི་ལུང་པ་གཉིས་དེ་བོད་ལ་ད་རྒྱལ་རབས་ཀྱི་ལོ་རྒྱུས་ལོ་བརྒྱ་ལྷག་ཡོད་དུས་ཙམ་ལ་ཨ་ནི་ད་ང་ཚོ་བོད་རྒྱ་གཉིས་ཀྱི་རྩོད་རྙོག་སེལ་དགོས་ཀྱི་ཡོད་ན་ཁོ་རང་གཉིས་ཀྱིས་ད་གནད་དོན་ཡག་ཤོས་ཅིག་ཧ་གོ་གི་ཡོད་རེད་ཡིན་ན་ཡང་ད་འདི་ཆ་ལ་ཡ་རྒྱལ་སྤྱི་སྟེང་ནང་ལ་ད་མི་ཞེ་དྲག་བོད་ཐུག་གི་ཡོད་མ་རེད་བྱས་ཙང་འདི་ང་ཚོའི་ད་བོད་པ། སོ་སོ་མྱོང་གི་ཡོད་དུས་ཙམ་ལ་ཡང་དེའི་ཐད་ཀར་ཡང་སྐད་ཆ་བསླང་ཡས་དེ་གལ་ཆེན་པོ་ཡིན་པ་ཅིག་ངས་མཐོང་བསྡད་ཀྱི་ཡོད། ཁོང་གིས་སྐབས་དེའི་ལྷན་ཚོགས་ཐོག་ལ་བོད་ཀྱི་གནད་དོན་ཐད་གསུང་བཤད་གནང་བའི་ནང། རྒྱ་གར་དང་དབྱིན་གཞུང་གཉིས་ཀྱིས་སྣེ་ཁྲིད་དེ་བོད་མི་ཚོའི་རང་ཐག་རང་གཅོད་ཐོབ་ཐང་དང། བོད་རྒྱའི་དཀའ་ངལ་སེལ་ཐབས་ཀྱི་དབུ་མའི་ལམ་གྱི་སྲིད་བྱུས་ལ་ངེས་པར་དུ་རྒྱལ་སྤྱིའི་ཐོག་བཀའ་མོལ་གནང་དགོས་པ་གལ་ཆེ་ཡིན་པའི་འབོད་སྐུལ་ཤུགས་ཆེ་གནང་འདུག། ད་ལན་ཚོགས་པ་དེ་གནད་འགག་ཅིག་ཡོད་དུས་ཙམ་ལ་ཡང Young Husband དང་འབྲེལ་ཡོད་དུས་ཙམ་ལ་མ་འོངས་བོད་ཀྱི་ཐོག་ལ་སྐད་ཆ་བཤད་མཁན་ང་རང་ཆགས་བསྡད་ཀྱི་ཡོད་ཨ་ནི་སྐད་ཆ་བཤད་ཡས་དེ་ད་དོན་དག་དོག་དོག་དེ་ཨིན་ཇིའི་གཞུང་དང་རྒྱ་གར་གཞུང་གཉིས་ཨ་ནི་གང་ལྟར་བོད་ཀྱི་ཐོག་ལ་ཡང་ག་སོ་ར་ཁ་ར་མ་སོ་ན་དང་བྱས་རྒྱལ་སྤྱི་སྟེང་ལ་ཡང

ཨ་ནི་ང་ཚོའི་རང་སྲིད་རང་སྐྱོང་འམ་དབུ་མའི་ལམ་ལ་རྒྱབ་སྐྱོར་འཕར་མ་གསར་པ་ཅིག་རག་ཐུབ་ཡས་ཀྱི་རེ་བ་དེ་འདྲ་ཞིག་མཐོང་གི་ཡོད་པའི་ཐོག་ནས་ཨ་ནི་འབོད་སྐུལ་ཞུ་ཡས་ཀྱི་གནད་འགག་འདྲ་བོ་ཅིག་དེ་འདྲ་ཆགས་བསྡད་ཀྱི་ཡོད། ལྷག་དོན་རྒྱ་གར་དང་དབྱིན་གཞུང་གཉིས་ཀྱིས་སྣེ་ཁྲིད་པའི་དམངས་གཙོའི་རྒྱལ་ཁབ་རྣམས་མཉམ་རུབ་ཀྱིས་བོད་ཀྱི་གནད་དོན་རྒྱལ་སྤྱིའི་ཐོག་སླར་ཡང་ཤུགས་ཆེ་རུ་གཏོང་ཐབས་ཀྱི་ལས་དོན་མཇུག་སྐྱོང་གི་ཕྱག་ལས་མུ་མཐུད་གནང་རྒྱུའི་འཆར་གཞི་ཡོད་པ་ལྟར་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེ་རུ་ཐོབ་རྒྱུའི་ཐུགས་རེ་ཆེན་པོ་གནང་གི་འདུག། སྤྱི་བཏང་ཚོགས་པ་དེའི་ད་འཐུས་མི་ཟེར་དགོས་རེད་པ་མང་པོ་ཅིག་གཞུང་ཞབས་ཟུར་པ་དམིགས་བསལ་གྱིས་ཨེ་ཤི་ཡ་ལ་དོ་སྣང་དང་དབྱིངས་ཡོད་མཁན། ཨ་ནི་ཡང་དེ་ཕ་གིར་སྔོན་མ་ནས་འགྲོ་མྱོང་མཁན་ཡང་ཁག་ཅིག་ཚོང་པ་ཟུར་པ་ཟེར་དགོས་རེད་པ་ད་ད་ལྟ་རྒན་གསོ་ཐོན་པ་ཚོང་པ་ད་ལྟ་སིང་ག་པུར་རེད་རྒྱ་ནག་རེད་ཧོང་ཀོང་རེད་དེ་འདྲས་ལ་ཡུན་རིང་པོ་བསྡད་རྗེས་ཨ་ནི་གསར་འགོད་པ་དེ་འདྲས་བྱས་རྗེས་གང་ལྟར་བསྡད་པ་ཡོད་པ་དེ་འདྲས་མང་པོ་ཅིག་ཆགས་བསྡད་ཀྱི་འདུག་སོང་ཙང། ང་ཅག་ཕ་གིར་སྐད་ཆ་བཤད་པའི་སྐབས་སུ་ལ་ཡ། སོ་སོ་གི་བུ་ཕྲུག་རེད་དེ་ག་ནང་བཞིན་བུ་ཕྲུག་གི་བུ་ཕྲུག་ཚོ་ལ་ཡ་འབོད་སྐུལ་ཞུ་རོགས་ཅེས་བོད་ཀྱི་ལོ་རྒྱུས་འདི་ཁྱེད་རང་ཚོ་ཤེས་ཀྱི་ཡོད་དུས་ཙམ་ལ་ཁོང་ཚོ་ལ་བཤད་བྱས་བོད་ལ་རྒྱབ་སྐྱོར་བྱེད་རོགས་ཅེས་ཟེར་ནས་འབོད་སྐུལ་ཞུ་ཡའི་གོ་སྐབས་བྱུང། སྟབས་ཡག་ཅིག་ལ་འཐུས་མི་གཅིག་ངའི་རྩར་ཚུར་སླེབས་རྗེས་ཁོ་རང་གི་བུ་ཕྲུག་ཅིག་དབྱིན་ཇིའི་གཞུང་གི་གོ་ས་ཅིག་ལ་ལས་ཀ་བྱེད་ཀྱི་ཡོད་པ་རྒྱལ་སྤྱི་སྟེང་ལ་ཡང་ཨོ་དེ་འདྲ་གི་སྐད་ཆ་བྱུང་ཨ་ནི་ང་ལ་ངོ་སྤྲོད་བྱེད་རོགས་ཅེས་ཟེར་ད་ངོ་སྤྲོད་དེ་འདྲ་བྱས་རྗེས་ད་ང་ཚོས་ཡིག་འབྲེལ་ཐོག་ནས་དང་ད་བུ་ཕྲུག་དང་མཉམ་དུ་འབྲེལ་བ་ད་མ་བྱུང་སྟེ་ཨ་ནི་ཨ་མ་བརྒྱུད་རྗེས་གང་ལྟར་འབྲེལ་བ་དེ་འདྲ་བྱས་རྗེས་གང་ལྟར་ད་ང་ཚོ་བོད་ཀྱི་རྩོད་རྙོག་འདི་རྒྱལ་སྤྱི་སྟེང་ལ་གླེང་གཞི་ཅིག་ཡོང་ཡས་ཀྱི་རེ་བ་འདྲ་བོ་ཅིག་འདུག་ཟེར་ཞུ་ཡས་ཡིན། འཛམ་གླིང་གི་ཁོར་ཡུག་དེ་འགྱུར་ལྡོག་ཆེ་ཕྱིན་ཡོད་རེད། དེ་འདྲ་ཡིན་དུས་ཙམ་ལ་ཡང་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་དམངས་གཙོ་ལ་རྒྱབ་སྐྱོར་བྱེད་མཁན་ལུང་པ་མང་པོ་ཅིག་ཚུར་རུག་རུག་བྱས་ཏེ་གལ་སྲིད་སྣེ་ཁྲིད་ཅིག་དགོས་འབྱོར་ཞིག་རྒྱག་པ་ཡིན་ན་བོད་ལ་ཏན་ཏན་རྒྱབ་སྐྱོར་འཕར་མ་ཅིག་དང་གསར་བ་ཅིག་ཡོང་གི་རེད་བསམ་གྱི་ཡོད། གནད་དོན་གལ་ཆེན་པོ་ཞིག་ནི་རྒྱ་གར་ནང་ཞི་བདེ་གནས་ཐུབ་པ་ནི་བོད་ལ་ཐུག་ཡོད་པ་དང་རྒྱ་ནག་ལ་ཁ་གཏད་གདོང་ལེན་བྱེད་པ་འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་ཚོས་རྒྱ་གར་ལ་རོགས་པ་བྱེད་དགོས་པ་གལ་ཆེ་ཡིན་པ་མ་ཟད། རྒྱ་གར་ལ་དགོས་མཁོ་ནི་བོད་འདི་དེ་སྔ་ལྟར་བར་གནས་རྒྱལ་ཁབ་ཞིག་ཏུ་གནས་དགོས་ཀྱི་ཡོད་ལ། བོད་མིའི་ཐོག་ནས་འཚེ་མེད་ཞི་བའི་ཐོག་ནས་དཀའ་ངལ་སེལ་ཐབས་འབད་བརྩོན་བྱེད་ཀྱི་ཡོད་པ་བཅས་ཕྱོགས་ཡོངས་ཀྱི་གནས་སྟངས་ཐོག་ནས་བོད་འདི་སྔར་ལྟར་བར་གནས་རྒྱལ་ཁབ་ཞིག་ཏུ་གནས་པའི་ཁེ་ཕན་སོགས་ལོ་རྒྱུས་དང་ད་ལྟའི་རྒྱ་གར་དང་རྒྱ་ནག་བར་དུ་འཕྲད་བཞིན་པའི་དཀའ་ངལ་རྣམས་དངོས་ར་སྤྲོད་ཐུབ་པ་བྱ་རྒྱུ་གལ་ཆེ་ཡིན་པའི་སྐོར་གསུངས་འདུག། ཨ་ནི་གནས་ཚུལ་གཅིག་ལ་ག་རེ་ཞུ་གི་ཡོད་ཟེར་ན། རྒྱ་གར་གྱི་བདེ་འཇགས་དེ་དང་བོད་ཀྱི་རང་དབང་སླར་གསོ་བྱེད་ཡ་དེ་ལ་ད་ཞེ་པོ་ཅིག་ལྷུག་ཐུག་བསྡད་ཡོད་རེད་སོང་ཙང་ད་ད་ལྟའི་ཆ་ལ་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་གིས་རྒྱ་ནག་ལ་གདོང་ལེན་བྱེད་དགོས་ཀྱི་ཡོད་ན་རྒྱ་གར་དེ་གྲོགས་པོ་བྱེད་ཡ་དེ་གནད་འགག་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་སོང་ཙང་རྒྱ་གར་ལ་དགོས་ཡ་གཅིག་དེ་ད་བོད་ནི་རྒྱ་ནག་དང་རྒྱ་གར་བར་དུ་ལ་བ་སོ་ད Buffer State ལབ་པ་རེད་དཀྱིལ་ལ་སྔོན་མ་ནང་བཞིན་དེ་འདྲ་ཅིག་ཡོད་པ་ཡིན་ན་ད་ང་ཚོའི་བོད་པ་ཚོས་ནི་རྒྱ་ནག་ཕྱོགས་ལ་རེད་རྒྱ་གར་ཕྱོགས་ལ་རེད་དམག་བརྒྱབ་བྱས་མི་ཕར་ཚུར་གསོད་ཡ་དེ་འདྲ་གཅིག་མ་ཡོང་གི་ད་ང་ཚོ་ནང་པ་ཡིན་པའི་ཆ་ནས་དེ་འདྲའི་བསམ་བསྡད་ཀྱི་ཡོད་རེད་བྱས་ཙང། ང་ཚོའི་ད་ལྟ་བོད་པའི་གི་སྒྲུང་བཤད་དགོས་ཡ་གཅིག་དེ་གང་ཡིན་འདུག་བལྟས་པ་ཡིན་ན། འདིར་གནད་འགག་ཞིག་མཐོང་གི་འདུག་བོད་དེ་གལ་སྲིད་སྔོན་མ་ནང་བཞིན་དཀྱིལ་ལ་ཅིག། རྒྱལ་ཁབ་ལྟ་བུ་ཅིག་བཟོ་བསྐྱར་གསོ་བྱེད་ཐུབ་པ་ཡིན་ན། ཨ་ནི། འཛམ་བུ་གླིང་ནང་གི་མི་འབོར་ཆེ་ཤོས་གཉིས་དེ་ད་རྒྱ་གར་དང་རྒྱ་ནག་ཆགས་ཡོང་དུས་ཙམ་ལ། ཨ་ནི་ད་ལྟའི་ཆ་ལ་རྒྱ་གར་གྱི་ས་མཚམས་ནང་ལོགས་ཡིན་ན་འདྲ་འདུག་རྒྱ་ནག་གི་ཕར་ཕར་ཕྱོགས་ཕྱོགས་ལ་བོད་ནང་གི་ས་མཚམས་ནང་ལོགས་ཡིན་ན་འདྲ་འདུག་ད་དམག་དཔུང་ཅིག་ད་སྟོང་ཕྲག་ཅིག་ད་བརྒྱ་ཕྲག་མང་པོ་དེ་འདྲ་ཕར་ཕྱོགས་ཚུར་ཕྱོགས་ལ་སྤུངས་བྱས་གང་ད་གལ་ཏེ། བསམ་ཚུལ Misunderstanding ལབ་པ་དེ་ལས་གོ་ནོར་ཅིག་ཐེབས་པ་ཡིན་ན་ཨ་ནི་དམག་ཆེན་པོ་ཤོར་ཡ་གི་ཉེན་ཁ་ཅིག་མཐོང་གི་ཡོད་དུས་ཙམ་ལ་ད་འདི་རྙོག་དྲ་མ་ཡོང་གོང་ལ་ཨ་ནི་བོད་པའི་གི་གནས་ཚུལ་དེ་སེལ་ཐབས་བྱེད་ཐུབ་པ་ཡིན་ན་ཨ་ནི་ཚང་མ་ལ་བདེ་འཇགས་དང་ཨ་ནི་ཞི་བདེ་བསྐྲུན་ཐུབ་པ་འདི་ད་རྒྱལ་བ་རིན་པོ་ཆེ་གི་ལོ་བརྒྱད་ཅུ་ནང་དེ་པ་ནས་གསུངས་ཡོད་རེད། ཡུ་རོབ་ལ་ཅིག་དོན་ཚན་ལྔ་དང་ཨ་ནི་ཨ་རི་ལ་དོན་ཚན་དེ་འདྲའི་བྱས་བྱས་གང་དང་ད་འབོད་སྐུལ་མང་པོ་ཅིག་ཞུས་ཡོད་རེད་སོང་ཙང་འདི་ལ་ང་ཚོ་གི་ད་དཔྱད་ཞིབ་བྱས་བྱས་འབོད་སྐུལ་འཕར་མ་བྱེད་དགོས་དེ་གནད་འགག་འདྲ་པོ་ཞིག་མཐོང་ཐུབ་ཀྱི་འདུག། ལྷན་ཚོགས་དེའི་ཐོག་ལ་བོད་ཀྱི་བླ་སྤྲུལ་ཡང་སྲིད་ངོས་འཛིན་ཐད། བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་ཡང་སྲིད་ངོས་འཛིན་གནང་ཕྱོགས་དེ་ནི་སྐྱེ་བ་སྔ་ཕྱིའི་རྣམ་གཞག་ལ་ཡིད་ཆེས་དགོས་པ་སོགས་ཀྱི་ཆ་རྐྱེན་སྣ་མང་ལྡན་པའི་ཆོས་ལུགས་ལམ་སྲོལ་ཞིག་ཡིན་པ་དང་བོད་ཀྱི་བླ་སྤྲུལ་ཡང་སྲིད་ངོས་འཛིན་ཞུ་བའི་ཆོས་ཕྱོགས་ལམ་སྲོལ་ལ་ཆབ་སྲིད་ཀྱི་ཐེ་བྱུས་བྱེད་མི་རུང་བའི་རྒྱུ་མཚན་སོགས་འགྲེལ་བརྗོད་གནང་ཡོད་ལ། གོང་གསལ RSAA ཞེས་པའི་ཚོགས་པ་དེ་ནི་དེ་སྔ་ཆིག་སྟོང་དགུ་བརྒྱ་གཅིག་ལོར་ཐོག་མར་འགོ་བཙུགས་གནང་མཁན་གྱི་གྲས་སུ་དེ་སྔ་ཆིག་སྟོང་དགུ་བརྒྱ་བཅུ་མེད་བཞི་ལོར་བོད་དུ་དབྱིན་ཇིའི་དམག་འགོ་ཁྲིད་མཁན Francis Young Husband ཡོད་ཅིང་སྐབས་དེའི་ཚོགས་པའི་མིང་ལ Central Asian Societyའམ་དབུས་ཨེ་ཤི་ཡའི་ཚོགས་པ་ཞེས་འབོད་དེ་དབུས་ཨེ་ཤི་ཡས་གཙོས་པའི་ཁྱིམ་མཚེས་རྒྱལ་ཁབ་ཁག་གི་གནས་ཚུལ་ཤེས་རྟོགས་ཡོང་ཐབས་སུ་དམིགས་པ་ཞིག་དང། ཚོགས་པ་དེས་རང་དབང་གི་གྲོས་མོལ་དང་གུ་ཡངས་ཀྱི་བགྲོ་གླེང་ལ་རིན་ཐང་དུ་བརྩི་བ་དང་རྒྱབ་སྐྱོར་གནང་མཁན་ཞིག་ཡིན་པ་རེད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་བཅུ་གཉིས་པའི་ཚེས་བཞི་ཉིན་སློབ་དཔོན་ཆེན་མོ་དབང་ཕྱུག་རྡོ་རྗེ་ནེ་གི་ལགས་རྒྱ་གར་གཞུང་གི་ངོས་འཛིན་ཡོད་པའི་ཝཱ་ཎ་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ཏུ་དངོས་སུ་གཏན་འཁེལ་གནང་ཡོད་པ་རེད། དེ་རིང་གི་བཅར་འདྲིའི་ལེ་ཚན་ནང་སློབ་དཔོན་ཆེན་མོ་དབང་ཕྱུག་རྡོ་རྗེ་ནེ་གི་ལགས་སུ་ཁོང་གི་ལས་གནས་དང་འབྲེལ་བའི་སྐོར་ལ་བསྟན་འཛིན་དཔལ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད།

ཟླ་བ་བཞི་ཙ་གི་རིང་ལ་ངས་ལས་རིགས་བདག་གི་ལས་ཚབ་བཟོ་འདྲ་བྱས་ཡོད་རེད། དེའི་གི་རྗེས་ལ་དེ་ནི Professor ངག་དབང་བསམ་གཏན་ལགས་བསྐྱར་དུ་ཕེབས་ཡོད་རེད་དེ་ནི་ཁོང་ལོ་གཅིག་གི་རིང་ལ་དེ་ནི་ཁོང་བཞུགས་ཡོད་རེད་དེ་ནི་དེའི་གི་རྗེས་ལ་དེ་ནི་ཁོ་རང་ཚོ་གི་རྒྱ་གར་དེ་ནི་ང་རང་ཚོ Culture Ministry གི་དེ་ནི་ཁྱབ་བསྒྲགས་ཅིག་བཏོན་ཡོད་རེད་ཁྱབ་བསྒྲགས་དེ་བཏོན་ནས་ང་ཚོ་སྤྱིར་བཏང Interview འདི་ད་སྤྱི་ཟླ། དྲུག་པ་ཡིན་ས་ཡོད་ལ་གཏོང་རེད་དེ་ནས་གྲུབ་འབྲས་དེ་ཁ་སང་དེ་ནས་ཐོན་སོང་དེ་སྤྱི་ཟླ་བཅུ་གཉིས་ཀྱི་ཚེས་པ་བཞི་ཉིན་མོ་ཐོན་ཡོད་རེད་ལ་མདོར་ན་སྒང་ཙ་དེའི་རིང་ལ་ཡང་ང་སྤྱི་ཟླ་བཞི་པ་ནས་དེ་ནས་སྤྱི་ཟླ་བཅུ་གཉིས་བར་དུ་ཟླ་བ་དགུ་ཙག་གི་རིང་ལ་ཡང་ལས་ཚབ་ཀྱི་ཚུལ་དུ་ངས་བྱས་ཡོད་རེད་ཡིན་ན་གཏན་འཇགས་དེ

ལ་རེད་ལ། དེ་ཡི་ཐོག་ལ་སྤྱིར་བཏང་ང་ཚོ་ཝཱ་ཎ་ཆེས་མཐོའི་གཙུག་ལག་སློབ་ཁང་གང་གི་དམིགས་ཡུལ་དེ་བཞི་ཙ་ཆགས་བསྡད་ཡོད་རེད་བ། གཅིག་དེ་བོད་ཀྱི་དེ་ནི་ཆོས་དང་རིག་གཞུང། མ་ཉམས་གོང་འཕེལ་ཉམས་པ་སོར་ཆུད་འདི་དམིགས་ཡུལ་གཅིག་ཆགས་བསྡད་ཡོད་རེད། དམིགས་ཡུལ་གཉིས་པ་དེ

སློབ་གྲྭ་གི་དམིགས་ཡུལ་གཉིས་པ་དེ་རེད་ལ། དམིགས་ཡུལ་གསུམ་པ་དེ་དེ་ནས་གནའ་སྔ་མོ། Himalayan རི་རྒྱུད་ནས་སློབ་ཕྲུག་དེ་ཚོ་དེ་ནི་སློབ་སྦྱོང་གི་ཆེད་དུ་བོད་ལ་དེ་ནི་གདན་ས་རེད་བཤད་གྲྭ་རེད་དེ་ནི་སྒྲུབ་གྲྭ་དེ་ཚོ་ཕེབས་ཀྱི་ཡོད་རེད་དེ་ཚོ་ལ་དེའི་གོ་སྐབས་དེ་ད་མེད་པ་ཆགས་ཡོད་རེད་བ། དེ་ཡིན་དུས་ཁོང་ཚོ་ལ་དེ་ནི་གོ་སྐབས་སྤྲད་ཡ་དེ་དམིགས་ཡུལ་གསུམ་པ་ནང་བཞིན་ཆགས་བསྡད་ཡོད་རེད་དམིགས་ཡུལ་བཞི་པ་དེ་གནའ་དུས་ཀྱི་དེ་ནས་སློབ་སྦྱོང་དེ་ངོ་མ་ཡིན་ན་བཤད་གྲྭ་ཁག་རེད་དགོན་པ་ཁག་རེད་གདན་ས་ཁག་དེ་ཚོ་དེ་ནས་ཅིག་གི་ཆོས་དང་རིག་གཞུང་རྐྱང་རྐྱང་བཟོ་འདྲ་རེད་བ། ད་དེ་ནས་དེ་ལ་དེ་ནས་ལག་ཁྱེར་བཟོ་འདྲ་ཕུལ་ཡ་གི་ལམ་ལུགས་ཚོ་དེ་ཡོད་མ་རེད་དེ་ཡིན་དུས་མཐོ་རིམ་སློབ་གྲྭ་གི་དེ་དེང་དུས་ཀྱི་དེ་ནས pattern ནང་ལ་ཚུད་ནས་དེ་ནས་ཁོང་ཚོ་ལ་ལག་ཁྱེར་ཡོད་པ་ཡང་བྱེད་ཡ་གི་དམིགས་ཡུལ་དེ་ཁྱེར་ནས་དེ་སློབ་གྲྭ་དེ་འགོ་བཙུགས་ཡོད་རེད

དམིགས་ཡུལ་ད་ལྟ་གཙོ་བོ་དེ་མཐོ་རིམ་སློབ་གྲྭ་ནང་ལ་སྡེ་ཚན་དཔེར་ན། འདི་ཕབ་སྒྱུར་སྡེ་ཚན་ཡོད་རེད། བསྐྱར་གསོ་སྡེ་ཚན་ཡོད་རེད་ཚིག་མཛོད་སྡེ་ཚན་ཡོད་རེད་སྔགས་ཀྱི་སྡེ་ཚན་ཡོད་རེད་ལ། ད་འདིའི་ནང་ལ་ད་ལས་བྱེད་པ་དེ་ཚོ་ག་རེ་དེ་ནས་ད་ཉུང་ཉུང་བཟོ་འདྲ་ཆགས་བསྡད་ཡོད་རེད་ད་དེ་ཚོ་ས་མིག་དེ་ཚོ་བསྐང་དགོས་ཀྱི་འདུག་དྲན་གྱི་ཡོད་འདི་བསྐང་བར་བྱེད་པ་ལ་དེ་ནས་མཐོ་རིམ་སློབ་གྲྭ་ནང་ལ་དེ་ནས་ལས་ཀ་ཅིག་ལས་དགོས་ཀྱི་ཡོད་ན་བོད་སྐད་དང། ལེགས་སྦྱར་གྱི་སྐད་དེ་ཡག་པོ་ཅིག་མ་ཤེས་ན་ཡོང་གི་ཡོད་མ་རེད། སློབ་གྲྭ་གི་ངོ་བོ་དེ་ཚང་མ་ཅིག་བོད་ཡིག་ནས་ཚུར་ལེགས་སྦྱར་བསྒྱུར་ཡ། ལེགས་སྦྱར་ནས་ཕར་བོད་ཡིག་བསྒྱུར་ཡ། བོད་ཡིག་ནས་ཕར་ཧིན་དི་བསྒྱུར་ཡ། གཙོ་བོ་བཟོ་འདྲ་དེ་དེ་འདྲ་ཆགས་བསྡད་ཡོད་རེད་བ་ལ། འདི་ཡིན་དུས། འདི་ཡིན་དུས་ད་ལོ་གཉིས་ཙམ་གྱི་རིང་ལ་དེ་གི་ཟབ་སྦྱོང་ངོ་མ་ཟམ་གདོང་རིན་པོ་ཆེ་གི་སྐབས་ལ་ཡང Rigorous Training ཟེར་ནས་ལོ་གཉིས་ཀྱི་ཟབ་སྦྱོང་ཅིག་འགོ་བཙུགས་ཡོད་རེད་ལ། དེའི་ནང་ལ་དེ་ནི་ལེགས་སྦྱར་གྱི་དམིགས་བསལ་སྦྱོང་ཡ་ཟབ་སྦྱོང་བྱེད་ཡ་དང་ལེགས་སྦྱར་གྱི་ཟབ་སྦྱོང་བྱེད་ཡ་དེ་བྱས་ཡོད། དེ་ཡིན་དུས་ངས་ཡང་དེ་ནི་ད་ལོ་གཉིས་ཀྱི་རིང་ལ་སློབ་ཕྲུག་གང་མང་མང་དེ་ལ་དེ་ནི་ཏོག་ཙམ་ཕོགས་དེ་ཚོ་ཆེན་པོ་བཟོ་འདྲ་སྤྲད་ཐུབ་ན་དེ་ནི་འདི་ཟབ་སྦྱོང་དེ་བྱེད་དགོས་དྲན་གྱི་ཡོད་ལ། ལ་བ་འདི་ཅིག་དང་དེ་བྱས་ར་གཙུག་ལག་སློབ་གཉེར་ཁང་ནང་ལོགས་ལ་སྤྱིར་བཏང་གི་སློབ་ཕྲུག་འདེམས་སྒྲུག་གནང་བའི་སྐབས་སུ་རེད་བ་ལ་རིས་སུ་མ་ཆད་པའི་ཆོས་ལུགས་བཞི་གཡུང་དྲུང་བོན་དང་བཅས་པ་ལ་བ་ཚང་མ་ལ་ཡང་ཞབས་སྟེགས་འདི་ཚོ་ཚང་མ་ཡང་ཆ་སྙོམས་ཡོད་ན། ལགས་རེད་ལགས་སྤྱིར་བཏང་འདི་ནི་ཆོས་ལུགས་བཞི་ལ་རྙིང་མ་བཀའ་བརྒྱུད་ས་སྐྱ་དགེ་ལུགས་ལ་ས་མིག་གཅིག་པ་གཅིག་རྐྱང་རེད། ངོ་མ་ཟམ་གདོང་རིན་པོ་ཆེ་བཞུགས་པའི་སྐབས་སུ་འདི་ནི་སྡེ་ཚན་མང་པོ་ཡོད་མ་རེད། རེད་བ། དེ་ཡིན་དུས་ཆོས་ལུགས་བཞི་ཡིན་དུས་བཅུ་རེ་བཅུ་རེ་ཚང་མ་ལོ་ལ་ཐོབ་ཐང། གཅིག་པ་རེད་དེ་ནི་དེ་དུས་ད་ག་ནང་བཞིན་མཐོ་རིམ་སློབ་གྲྭ་ལ་ཟུར་དུ་བཅད་པའི་ས་མིག་བཞི་བཅུ་མ་གཏོགས་ཡོད་མ་རེད Scholarship དེ་སློབ་ཕྲུག་བཞི་བཅུ་ལ་མ་གཏོགས་རག་གི་ཡོད་མ་རེད་དེ་ནི་དེ་བཞི་བཅུ་དེ་ཆོས་ལུགས་བཞི་ལ་གཅིག་པ་གཅིག་རྐྱང་རེད་ལ་བཅུ་རེ་བཅུ་རེ་ཡོད་རེད་དེ་ནི་རིམ་པས་དེ་ལ་དེ་ནི་ཡང་གསོ་བ་རིག་པ་ཡང་འགོ་བཙུགས་ཡོད་རེད་དེའི་གི་རྗེས་ལ་དེ་ནི་ཐང་ག།

མ་ཚད་དེ་ནས་མཐོ་རིམ་སློབ་གྲྭ་ནས་ཐོན་མཁན་གྱི་མཁན་པོ་དང་དེ་ཚོ་ཕྱི་རྒྱལ་ཁག་དེ་ཚོ་ལ་འགྲོ་ནས་སོ་སོ་སོ་སོ་གི Center བཟོ་འདྲ་བཙུགས་ནས་རེད་བ་ནང་ཆོས་ཀྱི་ཁྱབ་སྤེལ་བྱེད་ཀྱི་ཡོད་རེད་ལ། དེ་ནས་ད་ལྟ་དཔེར་ན་དྲུག་ཅུ་རེ་བདུན་ནས་ད་ལྟ་བར་དུ་སློབ་ཕྲུག་གཉིས་སྟོང་ལྷག་ཙམ་ཐོན་ཡོད་ཀྱི་རེད་དེ་ཚོ་ཚང་མ་བོད་ཀྱི་ཆོས་དང་རིག་གཞུང་དང་འབྲེལ་ནས་ལས་ཀ་ལས་མཁན་ཤ་སྟག་ཅིག་རེད་བཟོ་འདྲ་ང་དེ་འདྲ་དྲན་གྱི་ཡོད་ལ།

ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང། འདས་པའི་བདུན་ཕྲག་གཅིག་གི་ནང་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་བཤེར་གནང་བའི་ཁྲོད། རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་ནས་རྒྱ་ནག་ལ་ཁྱོན་བསམ་འཆར་བཞི་བརྒྱ་ཉི་ཤུ་རྩ་བརྒྱད་ཕུལ་བའི་ནང། བོད་དང་འབྲེལ་བའི་གནད་དོན་ཐད་བསམ་འཆར་ག་ཚོད་ཡོད་པ་དང་དེའི་མ་འོངས་ནུས་པ་གང་འདྲ་ཞིག་ཡོང་སྲིད་པའི་སྐོར་སྤྱི་ཚོགས་རིག་པའི་འབུམ་རམས་པ་རྒྱལ་ལོ་ལགས་དང་ལྷན་དུ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་སའི་ཡན་ལག་ལས་ཁུངས་ཀྱི་འགན་འཛིན་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཕྱི་ཟླ་དང་པོའི་ཚེས་ཉིས་རྩ་གསུམ་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཨ་ནི་རྒྱ་ནག་གི་ནང་ད་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་དེ་འདུག་སེ་གནང་ཡོད་རེད། ད་དེའི་སྐབས་སུ་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་ལྷག་ཙམ་ཞིག་གི་ངོས་ནས་ད་རྒྱ་ནག་གི་ད་བོད་རེད་དེ་ནང་བཞིན་གྱིས་ཨ་ནི་ཧོང་ཀོང་རེད་ཨ་ནི་ད་ལྟ་ང་ཚོ་ཤར་ཏུར་ཀི་སི་ཐན། ད་དེ་ཚོའི་ནང་ལོགས་ལ་ད་ཅིག་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནས་སྟངས་ཐད་ད་བསམ་འཆར་ཁྱོན་བསྡོམས་ཨ་ནི་བཞི་བརྒྱ་ཉིས་རྩ་བརྒྱད་འདུག་སེ་བྱས་ནས་ད་ཕུལ་ཡོད་རེད། ད་དེ་རིང་ང་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་ནང་ཨ་ནི་རྒྱ་ནག་གི་ད་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་དེའི་སྐབས་སུ་ད་དངོས་ཤུགས་བརྒྱུད་གསུམ་ནས་མཉམ་ཞུགས་གནང་མཁན་ཨ་ནེ་སྤྱི་ཚོགས་རིག་པའི་འབུམ་རམས་པ་རྒན་རྒྱལ་ལོ་ལགས་དང་ལྷན་དུ་ཨ་ནེ་ད་དུས་བཀག་བསྐྱར་ཞིབ་དེའི་སྤྱི་ཡོངས་ཀྱི་གནད་འགག་རེད་འདི་ཐོག་མ་འགོ་བཙུགས་དུས་ནས་བྱས་ད་ད་ལྟ་ད་མཇུག་སྒྲིལ་འགྲོ་གི་ཡོད་རེད་དེ་ནང་བཞིན་གྱིས་ད་སྤྱི་ཟླ་གཉིས་པའི་ཚེས་བཅུ་དྲུག་ཉིན་དེ་ད་རྒྱ་ནག་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་བསམ་འཆར་བཞི་བརྒྱ་ཉིས་རྩ་བརྒྱད་ཕུལ་བ་དེའི་ནང་ལོགས་ནས་ད་ག་ཚད་ཙམ་ཞིག་ཁོ་རང་ཚོ་ངོས་ནས་ལག་བསྟར་གནང་གི་ཡོད་མེད་དེ་ཚོ་རིམ་པས་ཤེས་ཡོང་གི་རེད། དེ་ནས་བཟུང་ད་ལྟ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ངོས་ནས་མུ་མཐུད་ད་ཡོང་རྒྱུ་བསྡད་པའི་བདུན་ཕྲག་གཅིག་གཉིས་གསུམ་གྱི་ནང་ལོགས་ལ་ད་གནས་སྟངས་འདི་ག་འདྲ་ཆགས་ཀྱི་ཡོད་མེད་ཐད་ལ་ང་ཚོས་མུ་མཐུད་ནས་ཅིག་ཞིབ་འཇུག་བྱས་རེད་དེ་ནང་བཞིན་གྱིས་ང་ཚོའི་ངོས་ནས་རྩོད་ཞིབ་བྱེད་ཀྱི་ཡིན། རྒན་རྒྱལ་ལོ་ལགས་ད་དེ་རིང་ང་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་འདི་ནང་མཉམ་ཞུགས་གནང་བ་དེ་ཐོག་མ་བཀའ་དྲིན་ཆེ་ལགས་ཞུ་ཡ་ཡིན། ཡ་ཡ་ཟླ་བ་ལགས་ང་འདིའི་གོ་སྐབས་འདི་སྤྲད་པ་དེ་ལ་ཐུགས་རྗེ་ཆེ་ཞེ། ལགས་སོ་རྒན་ལགས། ད་ད་ལོ་དེའི་དུས་བཀག་བསྐྱར་ཞིབ་དེའི་སྐབས་སུ་ད་གནད་དོན་གལ་ཆེ་བ་གཅིག་དེ། ད་བོད་ནང་རྒྱ་ནག་གིས་འཛུགས་སྐྲུན་བྱས་པའི་གཏན་འཇགས་བཅའ་སྡོད་སློབ་གྲྭ་དེ་ད་ཤུགས་ཆེན་པོའི་ཐོག་ནས་འདུག་སེ་གླེང་སློང་གནང་ཡོད་རེད། ད་རྒན་ལགས་ལྟ་བུ་ཆ་མཚོན་པ་ཡིན་ན་ད་ལྟ་བོད་ནང་གཏན་འཇགས་སློབ་གྲྭ་འདི་ད་འཛུགས་སྐྲུན་བྱས་པའི་གནད་དོན་དེ་དང་འབྲེལ་བའི་ཐོག་ད་རྒྱལ་སྤྱིའི་གི་སྤྱི་ཚོགས་ཁྲོད་ལ་ད་དུས་ཡུན་རིང་པོ་ཞེ་པོ་ཅིག་འདུག་ཟེར་ནས་ཞུ་གཏུག་གནང་ཡོད་རེད། ད་རེས་ད་ཅིག་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེའི་ནང་ལོགས་ལ་ད་རྒྱལ་ཁབ་མང་པོ་ཞེ་པོ་ཅིག་གིས་ད་བོད་ནང་གི་གཏན་འཇགས་བཅའ་སྡོད་སློབ་གྲྭ་དེ་དང་འབྲེལ་བའི་ཐོག་གླེང་སློང་གནང་ཡོད་རེད། དེའི་ཐོག་མ་རྒན་ལགས་སྒེར་ལ་ཚོར་བ་ག་འདྲས་བསྐྲུན་ཡོད་ན།

གཞུང་གི་མི་སྣ་ཆ་ཚང་གིས་ང་དེ་ཚིག་འགའ་ཞིག་དེ་འདྲ་ལབ་སོང་མྱོང་མཁན་ཡོད། ཁྱོད་རང་ཚོ་ད་ལྟ་ད་བོད་མི་རིགས་འདི་ལ་སྤྱི་བའི་ཆ་ནས་ཉེན་ཁ་འཕྲད་ཀྱི་ཡོད་པ་དང་ད་རེས་ད་ཁྱོད་རང་གིས་ང་རང་ཚོ་ངོ་ཡག་པོ་ཅིག་འཕྲོད་སོང་དེ་སོང་དེ་གསུང་མཁན་ཡང་ཡོང་སོང། དེར་བརྟེན་ད་ལྟ་ད་རེས་ཅིག་ད་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་སྟེ་ད་རེས་བར་འདི་ལྡབ་གཅིག་གི་ཡར་འཕར་བྱ་རྒྱུ་དེ་གང་ལ་ང་རང་ཚོ་མཚོན་གྱི་ལས་གྲོགས་དང།

ད་ལན་འདེབས་དོན་གཉིས་པ་འདི་སྐབས་སུ་ཁོ་རང་ཚོའི་ངོས་ནས་བཅའ་སྡོད་སློབ་གྲྭ་དང་འབྲེལ་བའི་ཐོག་ལ་ལན་འདེབས་བྱེད་དུ་གནང་ཡོད་རེད། དེ་ཁ་ཡོད་ལག་ཡོད་ཀྱི་ཅིག་ཁ་ལོ་རེད། བདེན་པ་ཆགས་ཀྱི་ཡོད་ན། དེ་བདེན་པ་ཆགས་ཀྱི་ཡོད་མ་རེད། ད་ང་ཚོ་ཕྱི་ལོགས་ནས་འདི་ཞུ་གཏུག་མང་པོ་བྱས་ཡོང་དུས་ཙམ་པ་རྒྱལ་སྤྱི་གི་སྒང་ནས་ཅིག་ང་རང་ཚོ་ནས་དེ་བདེན་པ་དེ་ངོ་འཕྲོད་ཡོང་ཙམ་པ་ཁོ་རང་ཚོ་གི་ལྐོག་ཇུས་དེ་ཕྱི་ལོགས་དོན་ཡོང་གི་འདུག་ར། དེང་སང་ཁོ་རང་ཚོ་བསྡད་མ་ཐུབ་པ་བྱས་ཁོ་རང་ཚོ་རྫུན་སྐྱག་རྫུན་གི་སྐྱག་རྫུན་བརྩིགས་ནས་འོང་འདུག་བ། ག་རེ་ལབ་ན། ལྟ་སྟངས་རེ་ཁོ་རང་ཚོ་སློབ་གསོ་སྤྲད་ཡ་ལ་སྟབས་བདེ་རེ་ཤེས་པར་ག་རེ་ལབ་ན། ང་རང་ཚོ་གི་མི་རབས་གསར་བ་དེ་རྒྱ་འགྱུར་བའི་རྒྱ་འགྱུར་ཞིག་གི་དེའི་ཐོད་ཆར་ཅི་འདྲ་མ་སོང་ཡར་རྒྱས་ཤིག་བཏང་ཡོད་རེད་ཁོ་རང་ཚོ། ཡིན་ན་ཡང་ང་རང་ཚོ་བོད་མི་རིགས་ཀྱི་བོད་རང་གི་སྐད་ཡིག་དང་རིག་གཞུང།

སློབ་གསོ་སྤྲད་ཡག་གི་དེ་གི་ཡུལ་དེ་གི་སློབ་མ་གི་རིག་གཞུང་དང་སྐད་ཡིག་གཞིར་བཞག་ནས་ཁོ་རང་ཚོ་གི་སྐད་ཡིག་དང་རིག་གཞུང་གི་སྒང་ནས་ཡར་རྒྱས་དང་ཁོ་རང་ཚོ་གི་སྐད་ཡིག་དང་རིག་གཞུང་དེ་རྒྱུན་འཛིན་ཡག་པོ་ཅིག་བྱེད་དེ་འགན་འཁུར་དང་པོ་རེད་འགན་འཁུར་གཉིས་པ་དེ་ག་རེ་ལབ་དགོས་ན། མི་རབས་གསར་བ་དེས་མི་རིགས་ཁོ་རང་གི་མ་འོངས་པའི་སྤྱི་ཚོགས་ཀྱི་བདག་པོ་དང་མ་འོངས་པའི་སྤྱི་ཚོགས་མུ་མཐུད་དུ་སྐྱོང་ཐུབ་མཁན་གྱི་མི་རབས་དེ་སྐྱོང་གི་ཡོད་པ། དེ་སློབ་གྲྭ་གི་དམིགས་ཡུལ་གཙོ་བོ་རེད། ད་ལྟར་ཐང་ང་ཚོ་མི་རབས་ཉི་ཤུ་སུམ་གཅིག་གི་རང་མ་འདི་འདི་འདྲ་ཞིག་དབྱེ་ཞིབ་བྱས་ནས་བརྟག་འོང་དུས་ཙམ་པ་འདི་རེད་མི་འདུག་ཨ། ང་རང་ཚོ་གི་མི་རབས་གསར་བ་དེ་རིམ་གྱིས་སོ་སོ་གི་སྐད་དང་རིག་གཞུང་སྒང་ནས་ནུས་པ་ཞན་པོ་བྱེད། ད་ནི་རྒྱ་སྐད་སྒང་ནས་ཤུགས་ཆེན་པོ་ཡོང། བོད་སྐད་དང་བོད་ཡིག་དེ་སྒང་ནས་རིམ་གྱིས་ཉམས་ཆག་འགྲོ་ནས། ད་ནི་རྒྱ་ཡིག་རྒྱ་སྐད་སྒང་ནས་མི་ཚེ་བསྐྱལ་དགོས་ཡག་འདི་འདྲ་ཞིག་གི་གནས་སྟངས་འོག་ཆགས་སོང་བ་ཁོ་རང་ཚོ་སློབ་གསོ་གི་དམིགས་ཡུལ་གཉིས་ཆ་འགྲིག་འགྲུབ་ཡོད་མ་རེད་དེ་སྒང་ནས་ད་ཁོ་རང་ཚོ་སྐྱག་རྫུན་ལབ་ཀྱི་ཡོད་རྒྱུ་དེ་ར་འཕྲོད་ཡོང་གི་འདུག། ལགས་སོ། ཨ་ནི་ཡས་དེ་ཚེས་ཉི་ཤུ་རྩ་བཞི་ཉིན་དེ་ལ་ད། ད་རྒྱ་ནག་གཞུང་གི་ངོས་ནས་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་གཙོ་ལ་ད་སྙན་ཞུ་ཅིག་ཕུལ་ཡོད་རེད། ད་དེ་ནང་གཙོ་བོ་དེ། ཨ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ཨ་ནི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གཉིས་གཙོས་པའི་གི་དེ་མིན་ད་ཅིག་བཙན་བྱོལ་ནང་གི་ད་ཅིག་ཚོགས་པ་ཁག་རེད་ད་ནི་བཞིན་གི་ད་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་ཐད་ལ་ད་ཆོག་ཤེས།

སྒྲིག་འཛུགས་བདུན་ཅུ་དང་གསུམ་པོའི་ནང་ལོགས་ནས་ང་ཚོ་ང་རང་ཚོ་དགོན་གཞི་རིམ་གྱི་སློབ་ཕྲུག་ཆ་ཚང་འབྲེལ་བ་ཡོད་རྒྱུ་ཉུང་ཤས་ཤིག་མ་ཆད་མི་འདུག་ཨང། མང་ཆེ་ཤོས་ཀྱི་ནང་ལོགས་ནས་ཁོ་རང་ཚོ་གི་སྤྱི་ཚོགས་ཚན་རིག་དང་དེ་ནས Anthropology ཞིབ་འཇུག་ཆེད་ཁོ་རང་ཚོ་གི་ལས་ཁུངས་དང་ཡང་ན་བོད་ཀྱི་རིག་གཞུང་དང་སྐད་ཡིག་འབྲེལ་བ་མེད་རྒྱུ་གི་ལས་ཁུངས་དེ་འདྲ་ཞིག་རྐྱང་རྐྱང་རེད་འདུག་ད་ནང་ན་བོད་པ་རེ་བ་རྒྱུ་ཁ་ཤས་འདུག་ཁ་ཤས་འདུག་ར་ཁོ་རང་ཚོ་གི

ཡི་གེའི་སློབ་གཉེར་འདི་མཉམ་འབྲེལ་རྒྱལ་ཚོགས་དྲང་བདེན་དང། ཚད་ལྡན་ཡིན། ཚད་ལྡན་གྱི་འདི་རྩ་འཛུགས་འདི་འདྲ་ཞིག་རེད། འདིའི་སྒང་འདི་ལ་རྒྱལ་སྤྱིའི་སྒང་ནས་ད་འདི་ཁ་བྲལ་རིང་ལུགས་པ་འདི་བ་གི་འདི་གི་སྐོར་འདི་འདྲ་ཞིག་བྲིས་ཡོང་ན། ང་རང་ཚོ་གི་རྒྱལ་སྤྱིའི་ཚད་ལྡན་གྱི་སྒྲིག་འཛུགས་འདི་གི་ཚད་སྙན་གྲགས་གནང་དགོས་ཡོད་རེད་དེ་མ་རེད་ཞབས་འདྲེན་ཅིག་ཡོད་རེད་དེ་ལབ་དགོས་འདུག་ཨ། ཡིན་པ་ཡིན་ན་དེ་རེད། ཁོ་རང་ཚོ་གི་སྐྱག་རྫུན་དེ།

ལགས་སོ། རྒན་ལགས་ཨ་ནི་འདི་ཚེས་ཉི་ཤུ་རྩ་དྲུག་ཉིན་དེ་ལ་ད། རྒྱ་ནག་གི་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ད་ད་ཅིག་ཀ་ལོར་གཞུང་ཚབ་ཟེར་བ་རེད་བ། ད་ཁོ་རང་གི་མཚན་དེ་ལ་ད་ན་ཁྲེན་ཞུ། ཁོ་རང་གིས་ད་དེ་འདྲས་ཅིག་བཤད་ཤག་ད། མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་འགྲོ་བ་མིའི་ཐོབ་ཐང་དེ་ཆབ་སྲིད་ཀྱི་ལག་ཆ་ལ་བེད་སྤྱོད་བྱས་ལ་སོགས་པ་དང་ད་ནང་བཞིན་གྱི་དུས་བཀག་བསྐྱར་ཞིབ་དེ་ཆབ་སྲིད་ཀྱི་ལག་ཆ་བེད་སྤྱོད་བྱས་པ་ཡིན་ན་དེ་ཏག་ཏག་བསྡད་ཀྱི་ཡོད་མ་རེད་ལབ་དེ་འདྲས་ཅིག་བཤད་འདུག་ར། ད་དེའི་གཙོ་བོ་དེ་དེ་ཁོ་རང་དེ་འདྲ་ཞིག་ཚོར་གྱི་ཡོད་རེད་ད་ནང་བཞིན་གྱི། ཨ་ནི་རྒྱ་ནག་གཞུང་གི་ངོས་ནས་ཅིག་ག་ཡང་ཁོ་རང་ཚོའི་གི་འགྲོ་བ་མིའི་ཐོབ་ཐང་གི་ཚད་འཛིན་ས་དེ་ཡང་ཅིག་གསར་གཏོད་དེ་འདྲ་ཅིག་གནང་འདུག་བ་དེ་སྔ་རེད་བ་ད་ཅིག་དེ་དེའི་དངོས་དོན་དངོས་ཐོག་ཅིག་ག་ལོར་སྨྲ་བརྗོད་རང་དབང་རེད་ཅིག་ཆོས་དད་རང་དབང་རེད་དེ་ཚོ་མ་ཡིན་པ་བྱས་གཙོ་བོ་ཅིག་ག་ལོར་རེད་མི་གཅིག་གི་དཔལ་འབྱོར་གི་གནས་སྟངས་དང

བོད་རང་སྐྱོང་ལྗོངས་ཀྱི་ཚབ་ཡིན་བྱས་རྒྱ་མི་ཞིག་གིས་བོད་ལྭ་གོན་ནས་བོད་པ་གི་གནས་སྟངས་འགྲེལ་བཤད་རྒྱག་གི་འདུག་ད་གསལ་པོ་ལབ་ན་དེ་འདྲ་བོ་རེད། ལགས་སོ་རྒན་ལགས། ཨ་ནི་ད་ལྟ་ཡང་གནད་དོན་གལ་ཆེ་བ་གཅིག་དེ། ད་དུས་བཀག་བསྐྱར་ཞིབ་དེ་མ་འཚོགས་གོང་ལ་རྒྱ་ནག་ངོས་ནས་ད་ཅིག་ཁོ་རང་ཚོ་གི་མཐུན་ཕྱོགས་རྒྱལ་ཁབ་ཁག་ལ་ཅིག་ཁ་ལོ་ད་ཞུ་གཏུག་བྱས་ཡ་རེད། ད་ཅིག་ཡང་བོད་དོན་དང་འབྲེལ་བའི་ཐོག་ལ་གླེང་སློང་གཅིག་ཁ་ལོ་རེ་མི་ཡོང་བའི་ཆེད་དུ་ཁོ་རང་ཚོའི་ངོས་ནས་ད་ཅིག་ཆབ་སྲིད་ཀྱི་སྡིངས་ཆ་འདྲ་མིན་སྣ་ཚོགས་ཞིག་ཏུ་བེད་སྤྱོད་བྱས་ཡོད་རེད། ཡང་དངོས་སུ་ཕེབས་མཁན་དུས་བཀག་བསྐྱར་ཞིབ་དེ་ད་ཚེས་ཉི་ཤུ་རྩ་གསུམ་ཉིན་དེ་འཚོགས་ཡོད་རེད། ཡིན་པ་ཡིན་ན་ཚོགས་ཁང་གི་ནང་ལོགས་ལ་ད་ཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་ད་དོན་དངོས་ཐོག་ད་ཅིག་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ལ་ཕྱག་ལས་གནང་མཁན་གྱི་ཚོགས་པ་ཁག་བཅོ་ལྔ་མ་གཏོགས་ལ་ཞབས་སྟེགས་དུ་ཕུལ་ཡོད་མ་རེད། དེ་མིན་མང་ཆེ་བ་ཅིག་རྒྱ་ནག་ཁོ་རང་ཚོ་གི་ཕྱོགས་གཏོགས་རེད་ད་ནང་བཞིན་གྱི་ཡང་མཐུན་ཕྱོགས་ཀྱི་ད་ཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཤ་སྟག་ཆགས་བསྡད་ཀྱི་འདུག་བ། དེ་གི་ཐོག་ནས་ད་ད་རེས་ཀྱི་དུས་བཀག་བསྐྱར་ཞིབ་དེ་ལ་རྒྱ་ནག་ངོས་ནས་ད་ཅིག་ཁོ་རང་ཚོའི་ངོས་ནས་ད་འབད་བརྩོན་ད་ཅིག་བྱེད་དགོས་ཡ་དེ་ཆ་ཚང་ཅིག་ཁོ་རང་ཚོའི་ངོས་ནས་བྱས་ཡོད་རེད་ཡིན་པ་ཡིན་ན་ད་དུང་རྒྱལ་ཁབ་ཉི་ཤུ་ལྷག་ཙམ་ཅིག་གི་བོད་དོན་ཐོག་ལ་གླེང་སློང་བྱས་པ་དེ་གི་ཨ་ཅིག་ག་ལོ་རེད་ད་དེ་ག་རེ་རོགས་སྟོན་གི་ཡོད་ན་ལ། དེ་བདེན་པ་བདེན་པ་རྒྱལ་ཁ་ལོན་གི་ཡོད་ཀྱང་དེ་རྟགས་སྟོན་དགོས་ཡ་རེད་ཁོ་རང་ཚོ་གི་སྐྱག་རྫུན་ལབ

ལགས་སོ་རྒན་ལགས། ད་ད་རེས་ཀྱི་དུས་བཀག་བསྐྱར་ཞིབ་དེའི་ནང་ལོགས་ལ་ད་རྒྱ་ནག་གི་ངོས་ནས་ད་མཐུན་ཕྱོགས་རྒྱལ་ཁབ་མང་པོ་གཅིག་ལ་ད་ཁོ་རང་ཚོའི་ངོས་ནས་ད་ཅིག་བོད་དོན་དང་འབྲེལ་བའི་ཐོག་གླེང་སློང་མི་ཡོང་བའི་ཆེད་དུ་ད་ཁོ་རང་ཚོའི་ངོས་ནས་ཞུ་གཏུག་བྱས་ཡོད་རེད་ད་ཡིན་པ་ཡིན་ན་ད་ཅིག་ཉམས་ཞིབ་པ་རེད་ད་ཅིག་སྲིད་དོན་པ་སྲིད་དོན་དང་འབྲེལ་བའི་ཐོག་ལ་ད་ནམ་དུས་རྒྱུན་ནས་ཉམས་ཞིབ་གནང་སྡོད་མཁན་མང་པོ་གཅིག་གི་ག་རེ་ངོས་འཛིན་གནང་གི་འདུག་ཞུས་པ་ཡིན་ན་ད་རེས་དུས་སྐབས་བསྐྱར་ཞིབ་དེའི་ནང་ལོགས་ལ། ད་རྒྱ་ནག་གི་ངོས་ནས་ཁོ་རང་ཚོའི་མཐུན་ཕྱོགས་རྒྱལ་ཁབ་དང་ག་ཚད་ཙམ་ཅིག་འབྲེལ་བ་ཡོད་མེད་དང། ཨ་ནེ། མཐུན་ཕྱོགས་རྒྱལ་ཁབ་ཚོའི་ངོས་ནས་རྒྱ་ནག་གིས་བཤད་པ་དེ་ག་ཚད་ཙམ་ཅིག་ཉན་གྱི་ཡོད་མེད་ལྷག་པར་དུ་ད་ཅིག་ལྷོ་ཨེ་ཤེ་ཡ་ཁུལ་གྱི་རྒྱལ་ཁབ་དེ་ཚོའི་ངོས་ནས་རྒྱ་ནག་ལ་ག་ཚད་ཙམ་ཅིག་ད་ཅིག་བཀའ་སློབ་བསྟུན་མཁས་བྱེད་ཀྱི་ཡོད་མེད་དེ་ཚོ། དེ་ཅིག་ང་ཚོ་ཚོད་ལྟ་བྱེད་ཡག་གི་གནས་སྟངས་ཆགས་ཀྱི་ཡོད་ལབ་དེ་འདྲས་ཅིག་ཚོད་དཔག་གནང་གི་འདུག་ད་ཡིན་པས་ནས་ད་རེས་ང་ཚོ་དུས་སྐབས་བསྐྱར་ཞིབ་དེའི་ནང་ལོགས་ལ་ད་རྒྱལ་ཁབ། ཁ་ཤས་ཅིག་དཔེ་གསར་པ་གསར་རྐྱང་དཔེར་ན་ཨི་སི་ཐོ་ནི་ཡཱ་རེད། ཨ་ནི་ད་ནང་བཞིན་གྱི་ཉི་ཧོང་རེད། ད་ནང་བཞིན་གྱི་ལི་ཐུ་ཝེ་ནི་ཡཱ། ད་དེ་ག་ཚང་མ་གསར་པ་གསར་རྐྱང་ཆགས་བསྡད་ཀྱི་ཡོད་རེད། དེ་གི་ཐོག་ནས། ད་དེང་སང་འཛམ་བུ་གླིང་འདི་ནང་ལོགས་ལ་རྒྱ་ནག་གིས་ག་རེ་བཤད་པ་ཡིན་ནའི། ད་དེ་ཚང་མས་ཡང་ཅིག་ག་ལོགས་རྒྱ་ནག་ལ་བསྟུན་མཁས་བྱེད་དགོས་ཀྱི་ཡོད་པའི་གནས་སྟངས་དེ། གཅིག་ག་ལོགས་རེད། བདེན་པ་ཆགས་ཀྱི་ཡོད་ནའང་ཡང་མིན་ན་རྒྱལ་ཁབ་མང་པོ་ཅིག་གིས་ད་རྒྱ་ནག་ལ་བསྟུན་མཁས་བྱས་པ་ཡིན་ན་ཡང་རང་བཞིན་གྱིས་ཡང་ཅིག་དེའི་ཆབ་སྲིད་ཀྱི་དཔེར་ན་གནས་སྟངས་སྡུག་པོ་ཅིག་ལ་འགྲོ་གི་ཡོད་པ་དེའི་ངོས་འཛིན་གནང་གི་ཡོད་ན་དེའི་གར་བསྟུན་དགོས་ན་ལ། འདིའི་ཕྱོགས་གཉིས་མཐོང་དགོས་པ་རེད་ལགས་ལ། དང་པོ་དེ་རྒྱ་ནག་གི་དེ་དམར་ཤོག་གི་རྒྱལ་ཁབ་འདི་མུ་མཐུད་དེ་སྟོབས་ཤུགས་ཆེ་རུ་འགྲོ་ཁོ་རང་ཚོ་གི་དེའི་སྐྱག་རྫུན་གྱི་སྐབས་དེ་ཕྱི་ལོགས་མ་བཏོན་པ་ཡིན་ན

དེའི་རྒྱུ་མཚན་ག་རེ་ཡིན་ན་རྒྱལ་ཁབ་ཆ་ཚང་རྒྱ་ནག་འདྲ་བོ་མ་རེད་སྐྱག་རྫུན་གྱི་སྒང་ནས་བསྡད་ཡག་གི་རྒྱལ་ཁབ་དང་དག་མ་རེད་ད་རེས་ཁྱེད་ད་ལྟ་མིང་དྲང་བཞིན་འཇུག་རྒྱ་ཉི་ཧོང་དང་རྒྱལ་ཁབ་གཞན་དང་བྱས་པ་དེ་ཆ་ཚང་དྲང་བདེན་གྱི་སྒང་འགྲོ་ཡག་གི་རྒྱལ་ཁབ་རྐྱང་རྐྱང་རེད་ཨནི་ཁོ་རང་ཚོ་དྲང་བདེན་ག་བ་ཡོད་ན་དེ་གི་ཕྱོགས་སུ་ལང་གི་རེད་དེ་གིས་དེ་ལ་རྒྱབ་སྐྱོར་བྱེད་གི་རེད་དེ་ཡིན་ཙང་ད་རེས་གི་གནས་སྟངས་འདི་གང་ནས་ཕྱོགས་དེ་ནས། མཐོང་གི་ཡོད་རེད་བསམ་གྱི་འདུག། ལགས་སོ་རྒན་ལགས། ད་ད་ལྟ་འདི་ད་རྒྱ་ནག་དང་འབྲེལ་རྒྱ་ནག་གི་ད་ཅིག་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ལ་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ད་ཅིག་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་ཁག་རེད་ཁྱོན་བསྡོམས་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་ལྷག་ཙམ་ཅིག་གིས་བསམ་འཆར་བཞི་བརྒྱ་ཉི་ཤུ་རྩ་བརྒྱད་དུ་ཅིག་ཕུལ་ཡོད་རེད་ད་དེའི་ནང་ལོགས་ནས་རྒྱ་ནག་གི་དམིགས་བསལ་བོད་དོན་བོད་དོན་དང་འབྲེལ་བའི་ཐོག་ལ་ཡིན་པས་ན་ད་བསམ་འཆར་ཉི་ཤུ་རྩ་བཞི་འདི་ད་ཐད་ཀར་བོད་དོན་དང་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་པ། ད་ཡིན་པས་ནས་རེད། ད་ཁ་ཡོད་ལག་ཡོད་ཀྱིས་ག་ཚད་ཙམ་ཅིག་ལག་བསྟར་བྱེད་ཀྱི་ཡོད་མེད་དེ་སྤྱི་ཟླ་གཉིས་པའི་ཚེས་བཅུ་དྲུག་ལ་འདུག་སེ་ཅིག་ད་ང་ཚོས་ཤེས་ཡོང་གི་རེད། རྒན་ལགས་ཀྱི་ངོས་ནས་ཅིག་གཟིགས་པ་ཡིན་ན། ད་རེས་རྒྱ་ནག་གི་ངོས་ནས་ད་ཁ་ཡོད་ལག་ཡོད་ཀྱིས་ཅིག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་ཡག་གི་ཆེད་དུ་བསམ་འཆར་དེ་ཚོ་ནང་ལོགས་ནས་ག་ཚད་ཙམ་ཅིག་ལག་བསྟར་གནང་གི་ཡོད་པ་ལ་ངོས་འཛིན་གནང་གི་ཡོད་ན་ལ་ཚོད་དཔག་གནང་གི་ཡོད་ན། མེད་དེ་ད་རེས་ཁོ་རང་ཚོ་ཆ་ཚང་བོ་ལག་བསྟར་བྱེད་ཀྱི་རེད་བསམ་གྱི་མི་འདུག

ལགས་སོ། ད་གལ་ཏེ་ཁོ་རང་ཚོའི་ངོས་ནས་ད་ཅིག་ལག་བསྟར་མ་བྱས་པ་ཡིན་ན་དེ་ལ་ཡང་ཅིག་མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་དེ་ལ་ཅིག་ཡང་སྐུལ་མ་བཏང་ཡ་རེད། ད་ལག་བསྟར་བྱེད་ཀྱི་མི་འདུག་ལབ་ནས་ཁོ་རང་ཚོ་ལ་ཡང་ཅིག་དེ་འདྲས་ཉེས་ཆད་རེད། དེ་འདྲས་ཅིག་ལུགས་སྲོལ་རུ་ཅིག་ཡོད་ན། ད་རྒྱ་ནག་གིས་ག་རེ་བཤད་པ་ཡིན་ནའི་རེད་ལག་བསྟར་བྱེད་ཀྱི་ལབ་པ་ཡིན་ནའི་རེད། ལག་བསྟར་མ་བྱས་པ་ཡིན་ནའི་རེད། ཨ་ནི་འདུག་སེ་རང་མཉམ་འབྲེལ་རྒྱལ་ཚོགས་ཀྱིས་བཞག་བཞག་གི་ཡོད་ན་ག་འདྲས་ཡིན་ན་ལ་དེའི་རྗེས་ལ་ཅིག་ཡང་ཅིག་དེད་ཀྱི་ཡོད་ན་ག་འདྲས་ཡིན་ན། མཉམ་འབྲེལ་རྒྱལ་ཚོགས་པ་མཉམ་འབྲེལ་རྒྱལ་ཚོགས་ཁོ་བོ་སྒྲིག་འཛུགས་ཅིག་གི་ངོས་ནས་འགྲོ་སྟངས་ཡོད་རེད་ཁོ་ཁོ་རང་ཁྲིམས་ཡོད་རེད་ཁོ་དེ་ལྟར་འགྲོ་གི་རེད། ཁྱོད་ཆགས་ན་ཁོ་གཉིས་གཉིས་ཐུང་ད་ཇི་ལྟར་ཉེ་བའི་ཚེ་ཇི་ཐིག་གི་ཉི་མ་ཁོ་རང་ཚོ་ཁས་ལེན་གྱིས་བྱ་རྒྱུ་འདི་བྱེད་གི་ཡིན་འདི་བྱེད་གི་མིན་ལབ་ན་ད་ཁོ་རང་མཉམ་འབྲེལ་རྒྱལ་ཚོགས་ཁོ་རང་ཚོ་གི་ཁས་ལེན་གི་བ་མ་གཏོང་གི་རེད། གཏང་ནས་ཁས་ལེན་གི་བ་རག་གི་བརྟག་དཔྱད་གཏོང་གི་རེད། ལག་ལེན་ག་ཚད་ཅིག་ཡོད་མེད་དེ་ཁོ་རང་ཚོ་གི་ཉམས་ཞིབ་བྱེད་གི་རེད། དེ་གཅིག་རེད། ཉམས་ཞིབ་ཀྱི་མེད་པ་དེ་མཉམ་འབྲེལ་རྒྱལ་ཚོགས་ཐབས་མེད་པ་རེད་དམ་མ་རེད། དེ་རྒྱ་ནག་ཁོ་རང་ཚོ་ང་ཚོའི་འཛམ་བུ་གླིང་གི་རྒྱལ་ཁབ་ཀྱི་ནང་ལོགས་ནས་འབྲེལ་ལམ་དགོས་ཀྱི་ཡོད་རེད། འཛམ་བུ་གླིང་གི་དཔལ་འབྱོར་གྱི་དེའི་ཚོང་ལམ་གྱི་ནང་འགྲོ་དགོས་ཀྱི་ཡོད་རེད། དེ་རྒྱལ་སྤྱིའི་སྒང་ཁོ་རང་ཁོ་རང་འགྲོ་སྟངས

ཡ་ཡ་ཐུགས་རྗེ་ཆེ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་འཛོམས་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་འཆི་མེད་ལགས་དང་འབྲོམ་ལྷ་མོ་བཅས།